བཅུ་གཅིག་པ། ཟླ་བའི་འོག་གི་གླིང་བུའི་འགྱུར་ཁུག། འཆར་བྱེད་དང་ལྷས་བྱིན་ཀིམ་པི་ལ་བཟང་ལྡན་མིང་ཆེན་འཆར་ཀ། མ་འགགས་པ་བཅས་ནི་དུས་རྒྱུན་རྒྱལ་སྲས་གཞོན་ནུ་དོན་གྲུབ་ལ་ཆབ་སྲིད་དང་ཀུན་སྤྱོད་རིག་པ་སོགས་ཀྱི་སྐོར་ནས་བགྲོ་གླེང་བགྲོ་བསྡུར་ཞུ་རོགས་ཀྱི་སློབ་ཕྲུག་ཡིན་ལ། ཕྱིས་སུ་གཞོན་ནུ་དོན་གྲུབ་རྒྱལ་པོར་གྱུར་པ་ན་ཀུན་དགའ་བོ་དང་ཅུང་དགའ་བོ་གཉིས་ཙམ་དུ་མ་ཟད་གོང་དུ་བགྲངས་པའི་གྲོགས་པོ་འདི་དག་ཀྱང་ཁོང་གི་ཆེས་སེམས་ཐག་ཉེ་ཤོས་ཀྱི་བློ་འདོན་པར་འགྱུར་རྒྱུ་ཡིན། ཁོང་ཚོས་ཨ་རག་ཤེལ་ཕོར་འགའ་རེ་བཏུངས་རྗེས་བགྲོ་གླེང་མགོ་འཛུགས་གནང་གི་ཡོད་ཅིང་གྲོགས་པོ་ཚོའི་འདོད་པ་ལྟར་རྒྱལ་སྲས་ཀྱིས་ཕོ་བྲང་གི་རོལ་མོ་མཁན་དང་བྲོ་གར་བ་དེ་ཚོའི་འཁྲབ་སྟོན་མཇལ་རྒྱུ་དེ་ཡང་མཚན་ཕྱི་པོ་ཕྱི་པོའི་བར་དུ་ཕྱིར་འགྱངས་གནང། ལྷས་བྱིན་ལ་ཆབ་སྲིད་ཀྱི་དོན་གནད་སྐོར་ནས་རྫོགས་མཐའ་མེད་པ་ཞིག་བཤད་རྒྱུ་ཡོད་པར་བརྟེན། འཆར་བྱེད་དང་མིང་ཆེན་གཉིས་ཀྱིས་ངལ་བ་འཛེམ་མེད་ངང་ལྷས་བྱིན་གྱིས་བཤད་པའི་གནད་དོན་རེ་རེའི་ཐོག་ཏུ་བགྲོ་གླེང་བྱེད་ཀྱི་ཡོད། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་མང་པོ་མི་གསུང་ཞིང། གཞས་དང་ཞབས་བྲོ་འཁྲབ་བཞིན་པའི་སྐབས་ཁོང་མ་འགགས་པར་ཚུར་དུ་ཕེབས་པར། མ་འགགས་པ་ཡང་དགོང་མོའི་བྱེད་སྒོར་སྤྲོ་སྣང་མེད་སྟབས་ཐང་ཆད་དེ་གཉིད་ཅོག་རྒྱག་གིན་ཡོད། དེ་ནས་རྒྱལ་སྲས་ཀྱིས་མ་འགགས་པར་སྐུལ་སློང་གནང་སྟེ། ཁོང་གཉིས་ཕྱི་རོལ་དུ་ཕེབས་ནས་ཟླ་བའི་འོད་སྣང་མཐོང་ཞིང་ཆུ་ཕྲན་གྱི་བཞུར་སྒྲ་ཐོས་སའི་ས་ཆ་ཞིག་ཏུ་བཞུགས། མ་འགགས་པ་མིང་ཆེན་གྱི་ནུ་བོ་ཡིན་ཞིང་ཁོང་གཉིས་ཀྱི་ཡབ་ཆེན་ནི་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་ཁུ་བོ་སྟེ། བྲེ་བོ་ཟས་ཞེས་པ་ཁོང་རེད། མ་འགགས་པ་ནི་ཆེས་འདྲིས་བདེ་ཞིང་བྱད་གཟུགས་ལེགས་པ་ཞིག་ཡིན་སྟབས་ཕོ་བྲང་གི་གཞོན་ནུ་མ་རྣམས་ཀྱིས་བསྔགས་བརྗོད་ཚད་མེད་བྱེད་ཀྱི་ཡོད་ན་ཡང། ཁོང་བརྩེ་དགའི་གཏམ་གྱི་རྗེས་སུ་སྙེགས་ཏེ་དེའི་ཕྱོགས་སུ་དབུ་འཁོར་འགྲོ་བ་ཞིག་གཏན་ནས་མིན། མཚམས་རེར་ཁོང་རྣམ་གཉིས་མེ་ཏོག་ལྡུམ་རའི་ནང་མཚན་དཀྱིལ་བར་དུ་བཞུགས་ཀྱི་ཡོད། གྲོགས་པོ་གཞན་རྣམས་ཀྱིས་ཆང་རག་འཐུངས་སྟེ་ར་ཆེ་ཆེར་བཟི་ཞིང་བགྲོ་གླེང་གནང་རྒྱུར་ཡང་དུབ་པར་གྱུར་ནས་མགྲོན་ཁང་དུ་ཉལ་བར་ཕྱིན་པ་ན་གཞོན་ནུ་དོན་གྲུབ་ཀྱིས་བཀྲག་མདངས་ཆེ་བའི་མཚན་མོའི་ཟླ་བའི་འོག་ནས་གླིང་བུ་འབུད་ཀྱི་ཡོད། དེ་ནས་གྲགས་འཛིན་མ་དེར་བཅར་ཏེ་བྲག་རྡོ་ཞིག་གི་སྟེང་དུ་སྤོས་སྒམ་ཆུང་ངུའི་ནང། བདུག་སྤོས་ཀྱི་དྲི་ཞིམ་བདུགས་ཏེ་ཁོང་གི་འཁྲིས་སུ་ཁུ་སིམ་མེར་བཞུགས་ཤིང་མཚན་མོའི་བསིལ་འཇམ་གྱི་རླུང་བུའི་ཁྲོད་རྒྱལ་སྲས་ཀྱིས་བུས་པའི་སྙན་འཇེབས་ཀྱི་གླིང་བུའི་འགྱུར་ཁུག་ལ་ཉན་བཞིན་ཡོད། དུས་ཚོད་ནི་འགྲོ་མགྱོགས་པས། གྲགས་འཛིན་མ་ཡང་ཕྲུ་གུ་བཙའ་བ་ལ་མངོན་དུ་ཕྱོགས་པ་ན། མ་ཡུམ་བདུད་རྩི་མས་རང་གི་སྲས་མོ་གྲགས་འཛིན་མར་གསུངས་དོན། ཁོ་མོ་སེར་སྐྱའི་གཞི་འདིར་ཡོད་པས་ཁྱེད་ཕྲུ་གུ་བཙའ་བར་རང་གི་ཕ་ཁྱིམ་དུ་འགྲོ་མི་དགོས་ཞེས་གསུངས། དེ་ལྟར་བཙུན་མོ་སྐྱེ་དགུའི་བདག་མོ་དང་བཙུན་མོ་བདུད་རྩི་མ་གཉིས་ཀྱིས་གྲགས་འཛིན་མར་ཕྱག་རོགས་གནང་ཆེད། རྒྱལ་སའི་སྐྱེ་གཡོག་ཡག་ཤོས་ཤིག་བདམས། གྲགས་འཛིན་མར་སྐྱེ་ཟུག་ལངས་པའི་ཉིན་དེར། བཙུན་མོ་སྐྱེ་དགུའི་བདག་མོ་དང་བདུད་རྩི་མ་གཉིས་ཀྱང་མཉམ་དུ་ཡོད། དེ་དུས་ཕོ་བྲང་ཕྱི་ནང་གང་སར་དོ་གལ་ཆེ་ཞིང་རེ་ལྟོས་དང་བཅས་པའི་ཁོར་ཡུག་ཅིག་གིས་ཁྱབ་འདུག། རྒྱལ་པོ་ཟས་གཙང་མ་དེ་རུ་དངོས་སུ་བྱོན་མེད་ན་ཡང། རང་ཉིད་ཀྱི་གཟིམ་ཁང་དུ་བཞུགས་ནས་བཙའ་བ་ལ་མངོན་དུ་ཕྱོགས་པས། ཁྱེའུ་ཡི་གནས་ཚུལ་ལ་ཐུགས་འཚབ་དང་བཅས་སྒུག་ཡོད་པ་རྒྱལ་སྲས་ཀྱིས་མཁྱེན་གྱི་ཡོད། གྲགས་འཛིན་མར་ཕྲུ་གུ་འཁྲུངས་པའི་སྔོན་ལྟས་ཀྱི་སྐྱེ་ཟུག་ལངས་མ་ཐག་ཁོང་གི་ཞབས་ཕྱི་མ་ཚོས་གཟིམ་ཁང་དུ་གདན་འདྲེན་ཞུས། སྐབས་དེ་དུས་ཉིན་གུང་ཙམ་ཞིག་ཡིན་ན་ཡང་གློ་བུར་དུ་ལྷ་མོ་ཞིག་གིས་ཕྱག་ཟུང་གིས་ཉི་མའི་བཞིན་རས་བཀབ་པ་ལྟར་མཁའ་དབྱིངས་ནས་སྤྲིན་ཕུང་འཁྲིགས་ཏེ་མུན་ནག་ཏུ་གྱུར། རྒྱལ་སྲས་གཞོན་ནུ་དོན་གྲུབ་ཕྱི་ལོགས་སུ་བཞུགས་དགོས་བྱུང་ཞིང་གྲགས་འཛིན་མ་བཞུགས་ས་དེ་རྩིག་པ་རིམ་པ་གཉིས་ཀྱིས་བར་དུ་ཆོད་ཡོད་ན་ཡང། ཁོང་གིས་གྲགས་འཛིན་མ་བཤུམ་པའི་ངུ་སྐད་ལྷང་ལྷང་དུ་ཐོས་འོང། དུས་ཚོད་ཀྱི་སྐར་ཆ་རེ་རེ་ནི་འགྲོ་བ་དང་འགྲོགས་ཏེ། ཁོང་གི་སེམས་འཚབ་ཀྱི་མཚོ་རླབས་དེ་ཡང་རིམ་གྱིས་འཕེལ། རྒྱལ་སྲས་ནི་རྩིག་གྱང་དེའི་རྒྱབ་རོལ་ན་གཅིག་པུར་བཞུགས་ཡོད་ཅིང། སྲས་མོའི་ངུ་འབོད་ཀྱི་འཁུན་སྒྲ་གཅིག་རྗེས་གཉིས་མཐུད་དུ་བྱུང་སྟེ་ངུ་སྐད་དེ་རྒྱལ་སྲས་ཀྱི་སྙིང་དུམ་བུར་གཤགས་པ་དང་མི་གཉིས་པར་ཙོག་པུར་ཡང་སྡོད་མི་ཐུབ་པར་གྱུར་པས་ཁོང་ཡར་བཞེངས་ཏེ་ཕར་ཚུར་ལ་གོམ་འགྲོས་ཀྱིས་བྱོན། མཚམས་རེར་གྲགས་འཛིན་མའི་འཁུན་སྒྲ་དེས་ཆེས་དངངས་འཚབ་ཅན་དུ་གྱུར་པའི་རྒྱལ་སྲས་ཀྱི་སྐྲག་སྣང་དེ་ཡང་འགོག་མི་ཐུབ་པར་གྱུར། དེ་སྔོན་རྒྱལ་སྲས་ཀྱི་མ་ཡུམ་སྒྱུ་ཆེན་མོར་རང་ཉིད་འཁྲུངས་སྐབས་དགོངས་པ་རྫོགས་པར་བརྟེན་དེའི་སྐབས་ཀྱི་སྡུག་བསྔལ་དེ་ཁོང་གིས་ནམ་ཡང་བརྗེད་ཐུབ་ཀྱི་མེད་ལ། ད་ལྟའི་སྐབས་སུ་ཡང་གྲགས་འཛིན་མར་ཁོང་རང་ཉིད་ཀྱི་སྲས་འཁྲུངས་བཞིན་ཡོད་པས་སེམས་འཚབ་ཀྱི་ངང་དུ་བཞུགས། སྤྱིར་ན། ཕྲུ་གུ་སྐྱེས་སྐབས་ཀྱི་ན་ཟུག་ལ་སོགས་པའི་བརྒྱུད་རིམ་དག་ནི་གཉེན་སྒྲིག་བྱས་ཟིན་པའི་སྐྱེས་མ་མང་ཆེ་བའི་ཉམས་མྱོང་གིས་གྲུབ་ཡོད་ཅིང། བརྒྱུད་རིམ་དེ་ནི་ཆེས་ཉེན་ཚབས་ཀྱི་རང་བཞིན་ཅན་ཏེ་ཐ་ན་སྲོག་ཀྱང་འབྲལ་སྲིད་པའི་བརྒྱུད་རིམ་ཅན་ཞིག་ཡིན་སྟབས་སྐབས་སྐབས་སུ་མ་བུ་གཉིས་ཀ་གྲོངས་འགྲོ་བའི་གནས་ཚུལ་ཡང་ཡོང་གི་ཡོད། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ཟླ་ཤས་སྔོན་རབ་ཏུ་བྱུང་བ་ཞིག་གི་དྲུང་ནས་གང་ཞིག་སྦྱངས་པ་དེར་ཕྱིར་དྲན་གནང་ཞིང་པད་མའི་སྐྱིལ་ཀྲུང་དང་བཅས་རང་སེམས་ཀྱི་རྣམ་རྟོག་ལ་སྟངས་འཛིན་གནང། དེ་ལྟའི་དམིགས་པ་འཛིན་རྒྱུ་ནི་དུས་ཚོད་དེ་འདྲའི་སྐབས་དངོས་འབྲེལ་གནད་དུ་འཁེལ་བའི་ཉམས་ལེན་ཞིག་རེད་ཨང། ཉམས་ལེན་དེས་གྲགས་འཛིན་མས་ན་ཟུག་མ་བཟོད་པར་ངུ་སྐད་འབྱིན་པའི་སྐབས་སུ་ཡང། རྒྱལ་སྲས་ཀྱི་ཐུགས་སེམས་ངེས་པར་ཞི་ལྷོད་དུ་གནས་ཐུབ་པ་བྱེད་དགོས། འོན་ཀྱང་དེ་འདྲའི་སྒོམ་རྒྱག་བཞིན་བཞུགས་སྐབས་གློ་བུར་དུ་ཁོང་གི་ཡིད་ངོར་སྐྱེས་མ་ཐག་པའི་ཁྱེའུ་ཞིག་གི་སྣང་བརྙན་ཤར་འོང་ཞིང་སྣང་བརྙན་དེ་ནི་ཁོང་རང་ཉིད་ཀྱི་སྲས་རེད། སྐྱེ་བོ་ཚང་མས་གཞོན་ནུ་དོན་གྲུབ་ལ་སྲས་ཤིག་འཁྲུངས་ཚེ་ཁོང་མཉེས་པོ་ཡོང་རྒྱུ་གདོན་མི་ཟ་སྙམ་སྟེ་ཚང་མས་གཞོན་ནུ་དོན་གྲུབ་ལ་སྲས་ཤིག་འཁྲུངས་རྒྱུའི་རེ་བ་བྱེད་ཀྱི་ཡོད་ལ། རྒྱལ་སྲས་རང་ཉིད་ཀྱིས་ཀྱང་དེ་མཚུངས་རེ་བ་གནང་བཞིན་ཡོད། སྤྱིར་ན་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ཛ་དྲག་པའི་དངོས་ཡོད་ཀྱི་བྱུང་བ་འདི་འདྲ་ཞིག་ལ་སྲས་ཤིག་འཁྲུངས་རྒྱུ་ཆེས་ཤིན་ཏུ་ནས་གལ་འགངས་ཆེ་བར་མཁྱེན་གྱི་ཡོད་ན་ཡང་ཁོང་ལ་མཚོན་ན་ད་དུང་རང་ཉིད་ཀྱིས་འཚོལ་འདོད་པའི་ཐར་ལམ་རྙེད་མེད་ཅིང། རང་ཉིད་ལམ་ཁ་གང་ཞིག་ཏུ་ཕེབས་དགོས་མིན་ཀྱང་མཁྱེན་གྱི་མེད་པའི་སྐབས་སུ་སྲས་ཤིག་འཁྲུངས་པ་དེ་ནི་ཆེས་སྙིང་རྗེ་བའི་ཡུལ་དུ་གྱུར་པ་ཞིག་མ་ཡིན་ནམ། གློ་བུར་དུ་གྲགས་འཛིན་མའི་ངུ་སྐད་ཆད་པ་ན་གཞོན་ནུ་དོན་གྲུབ་ཀྱིས་རང་ཉིད་ཀྱི་སྙིང་གི་འཕར་ལྡིང་བྱེད་བཞིན་པ་རང་ཉིད་ཀྱིས་ཚོར་ཞིང་ཡར་བཞེངས་ཏེ་གནད་དོན་ཅི་ཞིག་བྱུང་སོང་ཞེས་གསུང་བཞིན་རང་ཉིད་ཀྱི་ཐུགས་སེམས་ལྷོད་ལ་བབས་རྗེས་སླར་ཡང་རང་སེམས་ལ་བརྟག་པ་གནང། དེ་ཙམ་ན། བྱིས་པ་ཞིག་གི་ངུ་སྐད་ཐོས་འོངས་པས་འོ་ད་སྲས་འཁྲུངས་སོང་སྙམ་དུ་དགོངས་ནས་རྒྱལ་སྲས་ཀྱིས་རང་གི་དཔྲལ་བའི་རྔུལ་ནག་ཕྱིས། དེ་ནས་བཙུན་མོ་སྐྱེ་དགུའི་བདག་མོས་སྒོ་ཕྱེས་ཏེ་ཞལ་འཛུམ་པ་དང་བཅས་རྒྱལ་སྲས་ལ་གཟིགས་པར་ཕེབས་པས། རྒྱལ་སྲས་ཀྱིས་གྲགས་འཛིན་མར་ཉེས་སྐྱོན་གང་ཡང་མ་བྱུང་བར་བདེ་ཐང་ཡིན་པ་མཁྱེན། དུས་མཚུངས་སུ་བཙུན་མོ་སྐྱེ་དགུའི་བདག་མོ་རྒྱལ་སྲས་ཀྱི་མདུན་དུ་བཞུགས་ཏེ་གྲགས་འཛིན་མར་སྲས་ཤིག་འཁྲུངས་སོང་ཞེས་ཞུས་པར། རྒྱལ་སྲས་ཀྱིས་ཡུམ་ཆེན་སྐྱེ་དགུའི་བདག་མོར་ལེགས་སོའི་འཛུམ་གྱིས་གཟིགས་བཞིན། སྲས་ཀྱི་མཚན་ལ་སྒྲ་གཅན་འཛིན་འདོགས་རྒྱུ་ཡིན་ཞེས་གསུངས། ཉིན་དེའི་ཉིན་གུང་ཡོལ་རྗེས་རྒྱལ་སྲས་གཞོན་ནུ་དོན་གྲུབ་གྲགས་འཛིན་མ་དང་སྲས་གཉིས་ལ་གཟིགས་ཆེད་གཟིམ་ཁང་དུ་བྱོན་པར་གྲགས་འཛིན་མས་བརྩེ་གདུང་མངོན་པའི་སྤྱན་ཟུང་གིས་གཞོན་ནུ་དོན་གྲུབ་ལ་གཟིགས་ཏེ་བཞུགས། སྲས་སྒྲ་གཅན་འཛིན་གྲགས་འཛིན་མའི་འཁྲིས་སུ་ཉལ་ཡོད་ཅིང་དར་གོས་ཀྱིས་ལེགས་པར་བཏུམས་ཡོད་སྟབས་ཁོང་གིས་སྲས་ཀྱི་ཞལ་རས་སྒོར་མོ་ཙམ་ལས་གཞན་གང་ཡང་མ་གཟིགས། དེ་ནས་རྒྱལ་སྲས་ཀྱིས་གང་ཞིག་གསུང་རྒྱུ་ཡོད་པའི་རྣམ་པ་དང་བཅས་གྲགས་འཛིན་མར་གཟིགས་བཞུགས་པར། གྲགས་འཛིན་མས་གོ་དོན་རྟོགས་ཤིང་འཐད་པའི་བརྡ་ལ་མགོ་ལྕོག་གུག་ཙམ་གནང་སྟེ་སྲས་སྒྲ་གཅན་འཛིན་ཡར་བླངས་ནས་རྒྱལ་སྲས་ལ་གཏད་དེ་གཟིགས་པའི་མུར། རྒྱལ་སྲས་ཀྱིས་སྲས་སྒྲ་གཅན་འཛིན་ཡར་བླངས་ཏེ་གཟིགས་པར་ཁོང་གི་ཐུགས་ལ་སེམས་ཁྲལ་ལྕི་མོ་ཞིག་གིས་གནོན་ཞིང་དགའ་སྐྱོ་འདྲེས་མའི་ཚོར་བ་འཁྲུངས་ཏེ་སྙིང་གི་འཕར་ལྡིང་ཡང་བྱས་སོ། གྲགས་འཛིན་མས་ཉིན་གྲངས་མང་ཙམ་ངལ་གསོ་གནང་བར་བཙུན་མོ་སྐྱེ་དགུའི་བདག་མོས་དམིགས་བསལ་གྱི་ཞལ་ལག་བཟོ་རྒྱུ་སོགས་ཀྱིས་མཚོན། ཕྱོགས་གང་ཐད་ནས་ཕྱག་རོགས་གཟིགས་རྟོག་གནང་སྟེ། ཐ་ན་མ་བུ་གཉིས་ཀར་ཚ་དྲོད་འཁོར་ཆེད་ཐབ་ལ་མེ་གཏོང་རྒྱུ་ཚུན་ཕྱག་ལས་ཐམས་ཅད་བཙུན་མོ་རང་ཉིད་ཀྱིས་གནང། གྲགས་འཛིན་མ་ཡུམ་སྲས་གཉིས་ཕྱིར་གཟིམ་ཁང་དུ་ལོག་ཕེབས་རྗེས་ཀྱི་ཉིན་ཞིག། རྒྱལ་སྲས་གཞོན་ནུ་དོན་གྲུབ་གྲགས་འཛིན་མ་དང་སྲས་གཉིས་ལ་གཟིགས་པར་བྱོན་ཏེ། ཁོང་གིས་སྲས་སྒྲ་གཅན་འཛིན་ཕྱག་ཏུ་བླངས་ནས་འགྲོ་བ་མི་ཡི་ཚེ་སྲོག་ནི་ཅི་འདྲའི་རྙེད་དཀའ་ཞིང་རྩ་ཆེ་ལ་འཇིག་སླ་བ་ཞིག་རེད་ཨང་སྙམ་དུ་དགོངས་ཏེ་ངོ་མཚར་སྐྱེས། དེ་ལྟ་ན་རྒྱལ་སྲས་ཀྱི་ཉེ་སྔོན། ཁོང་དབུལ་ཕོངས་ཉམ་ཐག་གི་ཁྱེའུ་ལོ་བཞི་ཅན་ཞིག་འདས་གྲོངས་ཕྱིན་པའི་འདུར་ཐོག་ལ་བྱོན་པའི་གནས་ཚུལ་དེ་འདི་ལྟར་ཡིད་ལ་འཁོར། རྒྱལ་སྲས་གཞོན་ནུ་དོན་གྲུབ་དང་གྲགས་འཛིན་མ་གཉིས་འདུར་ཐོག་དེར་བྱོན་སྐབས་ཁྱེའུ་དེའི་ཕུང་པོ་ད་དུང་ལྷག་ཡོད་ཅིང། ལུས་ཀྱི་པགས་པ་སྐྱ་ཐིང་ངེར་སོང་སྟེ་རུས་སྐོགས་དང་པགས་པ་ཙམ་ལས་མ་ལྷག་པར་ཚེ་སྲོག་འཚོ་ཐུབ་པའི་རྟགས་ཐམས་ཅད་རང་ཡལ་དུ་ཕྱིན་པ་གཟིགས། ཁྱེའུ་དེའི་ཨ་མས་མྱ་ངན་གྱི་ངུ་སྐད་ཡང་ཡང་འབྱིན་བཞིན་མིག་ནས་མཆི་མ་བཞུར་བཞིན་ཕུང་པོའི་འཁྲིས་སུ་པུས་མོ་སར་བཙུགས་ཏེ་བསྡད་འདུག་ཅུང་མ་འགོར་བའི་རྗེས། བྲམ་ཟེ་ཞིག་གཤིན་ཆོག་སྒྲུབ་པར་ཕེབས་ཤིང་མཚན་ལ་ཧྲིལ་བོར་ཕུང་པོ་སྲུང་མཁན་གྱི་ཁྱིམ་མཚེས་དག་གིས་སྨྱུག་མས་བཟོས་པའི་རོ་ཁུར་ཁྱོགས་བྱམས་ཤིག་ཏུ་ཁྱེའུ་དེའི་ཕུང་པོ་བཞག་སྟེ། གཙང་པོའི་ཕྱོགས་སུ་ཁྱེར། གཞོན་ནུ་དོན་གྲུབ་དང་གྲགས་འཛིན་མ་གཉིས་ཀྱིས་ཀྱང་དབུལ་ཞིང་ཕོངས་པའི་གྲོང་གསེབ་པ་འདི་ཚོས་རུ་སྒྲིག་བྱས་པའི་རྗེས་སུ་བྱོན། གཙང་པོའི་ཉེ་འགྲམ་དུ་ཕུང་པོར་ཞུགས་འབུལ་བྱེད་སའི་སྲེག་ཤིང་སྟབས་བདེ་ཞིག་བརྩིགས་ཏེ། བྲམ་ཟེ་དེས་ཇི་ལྟར་ལམ་སྟོན་གནང་བ་བཞིན་ཡུལ་མི་ཚོས་སྨྱུག་མའི་ཁྱོགས་བྱམས་ཁུར་ནས། གཙང་པོར་བརྒལ་ཏེ་ཕུང་པོ་ཆུའི་ནང་ནུབ་མཚམས་སུ་སུབ་ཙམ་སུབ་ཙམ་བྱས་ནས་ཡར་བླངས་རྗེས་ཁྱོགས་བྱམས་གཙང་འགྲམ་དུ་བཞག་སྟེ་ཕུང་པོའི་སྟེང་གི་ཆུ་འཛག་ཏུ་བཅུག། དེ་ལྟར་བྱེད་དོན་ནི་ཡུལ་མི་ཚོའི་སེམས་སུ། བཱན་གངྒཱའི་གཙང་པོས་ཕུང་པོ་བཀྲུས་ཚེ་ལས་ངན་ཐམས་ཅད་འདག་ཐུབ་པའི་ཡིད་ཆེས་ཡོད་པར་བརྟེན་འདི་ནི་སྡིག་སྦྱོང་ཁྲུས་གསོལ་གྱི་ཆོ་ག་ཞིག་ཀྱང་ཡིན། དེ་ནས་མི་ཞིག་གིས་ཞུགས་འབུལ་བྱ་སའི་སྲེག་ཤིང་ཐོག་ཏུ་དྲི་བཟང་གཏོར་རྗེས་ཕུང་པོ་སྲེག་ཤིང་དུ་བསྐྱོན་པ་ན་བྲམ་ཟེ་དེས་དཔལ་འབར་ལ་མེ་བསྒྲོན་ཏེ་ཞལ་འདོན་གནང་ཞིང་སྲེག་ཤིང་བརྩིགས་པ་དེར་བསྐོར་བ་བྱས། ཁོང་ཚོའི་ཞལ་འདོན་ཁག་རིག་བྱེད་ཀྱི་གཞུང་དུ་ཡོད་པ་རྒྱལ་སྲས་ཀྱིས་མཁྱེན་གྱི་ཡོད། བྲམ་ཟེ་དེས་དེ་ལྟར་ལན་གསུམ་དུ་བསྐོར་བ་བྱས་རྗེས། ཕུང་པོར་མེ་བསྒྲོན་པ་ན་དེ་མ་ཐག་མེ་ལྕེ་མཆེད་པར་ཁྱེའུ་དེའི་ཨ་མ་དང་སྤུན་མཆེད་མིང་སྲིང་ཚོས་མྱ་ངན་གྱི་སྨྲེ་ངག་བཏོན་ཏེ་ངུས། རིང་པོ་མ་ཐོགས་པར་མེ་ཕུང་དེས་ཕྲུ་གུའི་ཕུང་པོ་ལྷག་མེད་དུ་ཚིག། དེ་དུས་རྒྱལ་སྲས་ཀྱིས་གྲགས་འཛིན་མར་གཟིགས་པ་ན། གྲགས་འཛིན་མའི་སྤྱན་ཟུང་མཆི་མས་ཁེངས་འདུག་སྟབས་རྒྱལ་སྲས་ཀྱིས་ཀྱང་མཆི་མ་ཤོར་གྲབས་བྱས་ཏེ། ཡ། ཕྲུ་གུ་ཆུང་ཆུང། ད་ཁྱེད་གང་དུ་འགྲོ་གི་ཡིན་ཞེས་ཐུགས་ནས་དེ་ལྟར་སྨྲས་སོ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་སྲས་སྒྲ་གཅན་འཛིན་ཕྱིར་གྲགས་འཛིན་མའི་ཕྱག་ཏུ་བཞག་སྟེ་ཕྱི་རོལ་དུ་བྱོན་ནས་དགོང་མོ་ས་མ་རུབ་བར་དུ་གཅིག་པུར་བཞུགས་པར་གཡོག་པོ་ཞིག་རྒྱལ་སྲས་འཚོལ་དུ་འོངས་ཏེ་ཞུས་པ། རྒྱལ་སྲས་རིན་པོ་ཆེ། ཡབ་རྒྱལ་པོ་ཁྱེད་ལ་གཟིགས་པར་ཕེབས་སོང་བས་བཙུན་མོ་མཆོག་གིས་ཁོ་བོར་ཁྱེད་ཚོལ་ཅིག་ཅེས་མངགས་སོང་ཞེས་ཞུས། དེ་ནས་གཞོན་ནུ་དོན་གྲུབ་ཕྱིར་ཕོ་བྲང་དུ་ཕེབས་པ་ན་སྐབས་དེར་ཕོ་བྲང་གི་གློག་ཞུ་ཐམས་ཅད་འོད་ཆེམ་ཆེམ་དུ་འབར་འདུག་གོ།